སྲིད་སྐྱོང་མཆོག་གིས་ཕྱི་ཚེས་བཅུ་བདུན་དང་བཅོ་བརྒྱད་བཅས་ཉིན་གྲངས་གཉིས་ཀྱི་རིང་འདི་ག་ཨ་རིའི་རྒྱལ་སར། ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས། དེ་བཞིན་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང། གཞན་གསར་འགྱུར་བརྒྱུད་ལམ་དང་ཆོས་ལུགས་སློབ་ཆེན་བཅས་སུ་གསུང་བཤད་གནང་རྒྱུའི་མཛད་རིམ་ཡོད་པ་རེད། ཕྱི་ཚེས་བཅུ་བདུན་དེ་རིང་གཟའ་མིག་དམར་ཉིན་གྱི་ཕྱི་དྲོར་ཨ་རིའི་གྲོས་ཚོགས་ཀྱི།

དོན་དངོས་ཀྱི་ནང་ནས་འདི་འགྲོ་སོང་བཏང་ནས་སློབ་གྲྭ་དེ་གཞན་ཡང་ཞན་ཤོས་ཀྱི་གཞན་ཡང་ནང་ཞིག་བསྡད་ཡོད་རེད། ཡང་ཁོང་གིས་དམག་སྦྱོང་དེའི་དམིགས་ཡུལ་སོགས་ཀྱི་སྐོར་ནས་གསུངས་འདུག། དེར་མ་ད་ལྟའི་ནང་ན་དམག་སྦྱོང་བྱེད་དགོས་རྒྱུ་དེ་སྤྱིར་བཏང་གི་དམིགས་བསལ་བ་ཞིག་མ་རེད་དེ། ཉིས་སྟོང་ཐམ་པ་ལོ་དུ་བ་ནས་འགོ་བཙུགས་པའི།

དམིགས་ཡུལ་གསར་བ་དེ་ག་རེ་རེད་ལབ་ན། ད་ལྟ་ཞི་ཅིན་ཕིང་གི་སྲིད་ཇུས་སྡུག་ཅག་དེ་དེ་དྲག་རུ་འཇོ་ཡ་འགྲོ་ཡ་གི་དེ་གི་ཆེད་དུ། ད་སློབ་གྲྭ་འདི་ནས་མཐར་ཕྱིན་རྒྱུ་བོ་སློབ་ཕྲུག་བརྒྱ་རུ་སློབ་ཕྲུག་མང་ཆེ་ཤོས་ཡོད་དེ་བོད་པ་ཁ་ཤས་དེ་ཆ་ཚང་རྒྱ་གི་བསམ་བློ་དང་ཤེས་བྱ་རིན་ཐང་གི་ལྟ་ཚུལ། མི་ཚེའི་ལྟ་ཚུལ་ཕྱོགས་ཆ་ཚང་དེ་དམར་ཤོག་གི་འགྲོ་ལུགས་འགྲོ་སྟངས་ལྟར་ལག་བསྟར་དྲག་པོ་རྒྱ་དམག་ནང་བཞིན་བྱེད་ཐུབ་ཡ་གི་ཆེད་དུ་དམིགས་བསལ་གྱི་ད་ད་ལྟ་འདི་ནས་ཅིག་ཅིག་བརྗོད་དུས་དེ་ཅིག་ཡིན་ཕྱིན་ད་ལྟའི་གནས་སྟངས་གསར་བ་ཞིག་གི་འོག་ནས་ལྷ་ས་གོ་འཇོ་བོད་ཀྱི་ས་ཆ་ཡར་མངགས་ནས་ལས་བྱེད་བྱས་ན། དམག་གི་ལས་ཀ་བྱེད་སྟངས་ནང་བཞིན་དམག་གི་ལས་འགན་སྒྲུབ་སྟངས་ནང་བཞིན་ཞིག་རྒྱ་ནག་དམར་གཞུང་གི་སྲིད་ཇུས་ངན་པ་དེ་བོད་ཀྱི་ས་ཆ་ནས་ལག་བསྟར་བྱེད་ཡ་ལ་དཔུང་སྡེ་གསར་བ་སྐྱོང་དགོས་ཡོད་ར་གོང་སོང་ད་དེ་རེད་ད་དེ་ཤུགས་ཆེན་དེ་མང་པོ་ཞིབ་ཕྲ་ལབ་དགོས་ན་ཀྱང་གསལ་བོ་རེད་འདི་དང་འདི་འདྲ་བོ་མང་པོ་ཡོད་རེད་ད་འདི་དམིགས་བསལ་གྱི་དཔེ་མཚོན་ཙམ་པོ་ཞིག་རེད།

སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ཀྱིས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་གཟེངས་རྟགས་འདི་ནི་གཙོ་བོ་བཙན་བྱོལ་བའི་མི་རབས་རྒན་པ་ཚོས་མ་འོངས་བོད་ཀྱི་སོན་རྩའི་ཤེས་ཡོན་ཆེད་དུ་སྐུ་ལས་བསྐྱོན་པའི་འབྲས་བུར་ངོས་འཛིན་གནང་གི་ཡོད་པ་གསུངས་བྱུང། བོད་པའི་སྤྱི་ཚོགས་ནང་ལ་གཟིགས་པ་ཡིན་ན་ད་མིའི་བོད་ཕྲུག་ཁྱིམ་སྡེ་ནས་ཐོན་པའི་སློབ་ཕྲུག་ག་ས་ག་ལ་འདུག་ག། ད་དེ་ཚོ་སྒང་ག་ལོག་དེ་འདྲས་ཡོང་ཡག་དེ་ཚོ་རྒྱག་རུང་ཅིག་ཐུག་ཅིག་ག་རེ་རེད་ཨན་དེ་ནས་ང་གཅིག་པོ་མ་རེད་བོད་ཕྲུག་ཁྱིམ་སྡེ་ནང་ལས་ཀ་བྱེད་མཁན་ཁྱིམ་ཚང་ཨ་མ་ལགས་དང་རྒན་ལགས་དང་ད་མ་བྱན་དང་ལས་ཀ་བྱེད་མཁན་མི་མང་པོ་ཞེ་པོ་ཅིག་ཡོད་པ་འདི་ཚོ་སྒང་ག་ལོག་ཕྲུ་གུ་ཡག་ལྟ་རྟོག་བྱེད་མཁན་བྱས་ཙང་ང་ཚོ་སྒང་ག་ལོག་མཉམ་རུག་ཐོག་ནས་ཨ་ནི་དཀའ་ལས་རྒྱབ་བྱས་ནས་ཨ་ནི་འབྲས་བུ་དེ་སྨིན་པ་རེད་བསམ་གི་རེད་བ། དུས་རབས་ཉི་ཤུ་པའི་ལོ་རབས་སུམ་ཅུའི་ནང་སྙན་གྲགས་ཆེ་བའི་ཨ་མི་རི་ཀའི་བུད་མེད་རྩོམ་པ་པོ་ལྕམ Pearl S Buck ལགས་ནི་ནོ་བེལ་ཞི་བདེ་གཟེངས་རྟགས་ཐོབ་མཁན་ཨ་མི་རི་ཀའི་བུད་མེད་ཐོག་མ་དེ་ཡིན་ཞིང་ཁོ་མོའི་མཚན་གནས་རྗེས་དྲན་གྱི་གཟེངས་རྟགས་འདི་ནི་བུད་མེད་དང་ཕྲུ་གུའི་རང་དབང་སྲུང་སྐྱོབ་དང་ཤེས་ཡོན་གོང་འཕེལ་སོགས་ཀྱི་ཐོག་ཕྱག་ལས་གནང་མཁན་འཛམ་གླིང་གི་བུད་མེད་དག་ལ་ཕུལ་སྲོལ་ཡོད་པ་བཞིན་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ཀྱིས་ད་བར་བཙན་བྱོལ་གྱི་བོད་ཕྲུག་སྟོང་ཕྲག་མང་པོའི་ཤེས་ཡོན་གོང་མཐོར་དང་འབྲེལ་བའི་མཛད་རྗེས་ཁག་ལ་ཆེ་བསྟོད་སླད་འབུལ་གཏན་འཁེལ་བ་ཞིག་ཡིན་འདུག། Randolph མཐོ་སློབ་ཀྱི་གཙོ་འཛིན་ལྕམ Sue Ott Rowlands ལགས་ཀྱིས་རྗེ་བཙུན་པད་མ་ལགས་སུ་གཟེངས་རྟགས་དེ་འབུལ་གཏན་འཁེལ་བ་འདི་ནི་ཁོང་ཚོའི་གཟི་བརྗིད་ཡིན་པ་གསུངས་འདུག་ཅིང་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ནི་གཟེངས་རྟགས་དེ་བཞེས་མཁན་མི་སྣ་བདུན་པ་དེ་ཆགས་ཀྱི་ཡོད་པ་རེད། རྒྱལ་བ་རིན་པོ་ཆེའི་ཐུགས་རྗེའི་བཀའ་དྲིན་གྱིས་གཞོན་སྐྱེས་མང་པོ་ཅིག་སློབ་སྦྱོང་ཡག་པོ་ཞེ་དྲག་བྱུང་ཡོད་རེད་ད་སློབ་སྦྱོང་བྱས་པ་ཚོས་གཞོན་སྐྱེས་ཚོ་ཡར་ཕེབས་བྱས་ནས་རྩིས་ལེན་གནང་བྱས་ནས་ང་ཚོའི་སྐབས་ལ་དཀའ་ལས་རྒྱབ་ལས་ལྷག་ཅིག་ཨ་ནི་ཁོང་ཚོ་སློབ་སྦྱོང་ཡོད་རེད་སྔས་མ་ང་ཚོ་ཐོན་གྱི་མེད་པ་དེ་རིང་ཁ་སང་ཐོན་གྱི་ཡོད་རེད་དེ་འདྲའི་ཡོད་དུས་གང་ལ་དངོས་གནས་ལོ་གཞོན་པ་ཚོས་གང་ཡོང་ཡོང་ཅིག་གནང་བྱས་ནས་གང་ལྟར་ང་ཚོའི་དམིགས་ཡུལ་དེ་མ་འོངས་པར་འགྲུབ་ཐུབ་པ་ཅིག་ཕྱག་ལས་གནང་དགོས་རེད་བསམ་པའི། སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོར་བོད་ཀྱི་རྒྱལ་ས་ལྷ་སར་འཁྲུངས་ཤིང་ཆུང་དུས་རྒྱ་གར་ནང་སློབ་གཉེར་གནང་སྟེ་རིམ་པས་དབྱིན་ཡུལ་དང་སུད་སོགས་ནང་ཆེད་ཕེབས་ཀྱིས་སློབ་གཉེར་གནང་བའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་རྒྱ་གར་ལ་ཕྱིར་ཕེབས་ཀྱིས་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན་གྱི་ཐུགས་འགན་བཞེས་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་བཀའ་ཟུར་རྗེ་བཙུན་པདྨ་ལགས་ཀྱི་སྣེ་ཁྲིད་འོག་བོད་ནང་དངོས་དོན་རྟོག་ཞིབ་ཀྱི་གཟིགས་སྐོར་སྐུ་ཚབ་ཐེངས་གསུམ་པ་དེ་ཕེབས་འདུག་ཅིང་དེ་སྔ་བཙན་བྱོལ་བོད་གཞུང་གི་ཤེས་རིག་བཀའ་བློན་གྱི་ཐུགས་འགན་ཡང་བཞེས་མྱོང་ཡོད་འདུག། གཞན་ཡང་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱིས་ད་བར་རྒྱལ་སྤྱིའི་གཟེངས་རྟགས་མང་དག་ཅིག་བཞེས་མྱོང་འདུག་པའི་ཁྲོད་སུའེ་ཌན་གྱི་ཕྲུ་གུའི་རང་དབང་དང་འབྲེལ་བའི་གྲགས་ཆེ་བའི་གཟེངས་རྟགས་དང་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་གཟེངས་རྟགས། དེ་བཞིན་རྒྱ་གར་གཞུང་གིས་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་གཟེངས་རྟགས། Nari Shakti Puraskar སོགས་བཞེས་མྱོང་ཡོད་འདུག་དེ་སྔ་བོད་ཁྱིམ་བསླབ་གྲྭར་འགྲིམས་མྱོང་མཁན་ཀུན་བཟང་ཚེ་འཕེལ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་ནས་རྒྱ་གར་ནང་མཐོ་སློབ་ཐོན་ཏེ་ད་ལྟའི་ཆར་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་སྤེལ་ལས་གཞིའི་འགན་འཛིན་གྱི་ལས་ཁུར་ཞུ་མུས་ཡིན་འདུག།
ཀྱི་ཨ་མ་ལགས་ཀྱི་དགོངས་གཞི་དེ་འདྲས་ཀྱིས་ཅིག་ང་ཚོ་སོ་སོ་ཅིག་གི་མི་ཚེ་ནང་ལ་ལམ་ལྷོང་བྱུང་ཡ་དང་སྤྱི་ཚོགས་ལ་ཚུར་ཕན་པ་སྒྲུབ་ཡ་དེ་འདྲས་ཀྱི་བསམ་བློ་འཁོར་མཁན་གྱི་མི་ཡག་པོ་ཅིག་བསྐྲུན་ཐུབ་ཡ་དེ་ཨ་མ་ལགས་རང་གི་ད་བཀའ་དྲིན་རང་ཡིན་བསམ་ནས་རྟག་པར་དྲན་བསྡད་ཡོད།

ས་གནས་གཞོན་ནུ་ཁག་ཚོ་ཕར་ཚུར་བར་རོགས་པ་ཐད་ཆེད་གནས་འདིའི་དྲན་རྟེན་དག་མཛད་སྒོ་དེ་ཞུ་ཐུབ་ཡོད་མ་རེད་ང་ཚོས་འདི་ལ་དྲན་རྟེན་དེ་ཏན་ཏན་ཞུ་གི་ཨ་རིའི་སུ་ན་ང་ཚོ་ཚང་མ་ལོག་གོ་སེམས་ཀྱི་གཏིང་ནས་དགའ་ཚོར་ཆེན་པོ་ཞིག་ཞུ་གི་ཡོད་དེའི་ཉིན་མོ་དེ་ད་རེས་འདི། ཡང་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་སུ་གནས་སྡོད་པད་མ་ཚེ་བརྟན་ལགས་ཀྱིས།

དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་ཞིག་འཛམ་གླིང་གི་ཡང་ཐོག་བོད་མཐོ་སྒང་གི་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡག་ཟེར་བ་དེ་ལ་འགྲོ་སྐྱོད་ཀྱིས་གནམ་གཤིས་ཧ་ཅང་གྲང་ངར་ཆེ་བའི། ས་ཁུལ་དེ་ལ་བརྟག་དཔྱད་ཞིབ་འཇུག་མཛད་སྒོ་གཙོ་བོ་ཡོད་པའི་སྐོར་གནས་ཚུལ་ཐོན་པ་དང་འབྲེལ་རི་བོ་དེ་ལ་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་དེ་དག་གིས་ཉམས་ཞིབ་མཛད་པའི་དམིགས་ཡུལ་གཙོ་བོ་གང་ཡིན་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་གི་ལྷོ་རྒྱ་གསར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་རུ་ཁག་ཞིག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡག་ཟེར་བའི་རི་རྩེ་རུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་གྱི་ཞོགས་པར་འབྱོར་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་བར་ལུང་འདྲེན་བྱས་གདའ། ད་རེས་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེས་འཛམ་གླིང་གི་གངས་རི་མཐོ་ཤོས་ཇོ་མོ་གླང་མ་མིན་པ་གཞན་རྒྱ་མཚོ་ནས་བརྩིས་ན་མཐོ་ཚད་མི་ཊར་བརྒྱད་སྟོང་མཆིས་པའི་རི་བོ་ཇོ་བོ་དབུ་ཡག་ཟེར་བའི་རི་རྩེ་ལ་འཛེགས་པ་དེ་ནི་ཐེངས་དང་པོ་དེ་ཡིན་པ་དང་དེའི་ཐོག་ནས་གནམ་གཤིས་ཚ་གྲང་གི་གནས་སྟངས་ཅི་འདྲ་ཞིག་ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་རྣམས་ལ་ཡོངས་གྲགས་ཀྱི་འགྲོ་ལུགས་ལྟར་གཞི་རྒྱ་ཆེ་བའི་ཚན་རིག་ཉམས་ཞིབ་མཛད་པའི་ནུས་པ་ཚད་ལྡན་ཡོད་པ་དེ་མཚོན་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། ད་ནི་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཚོས་བོད་ཀྱི་རི་བོ་ཇོ་བོ་དབུ་ཡག་ཟེར་བའི་རི་རྩེ་ལ་འཛེགས་པའི་གནས་ཚུལ་དེའི་སྐོར

ད་ཅི་བོད་ནང་ལོགས་གི་ད་རི་མཐོན་པོ་སྐད་གྲགས་ཅན་ད་ཇོ་བོ་དབུ་ཡག་ཟེར་ཡ་དེ་འཛམ་གླིང་གི་ད་ཅི་གོང་ནས་གསུངས་པ་ནང་བཞིན་རེད་ཁོ་རི་མཐོ་ཤོས་ཨང་དྲུག་པ་དེ་ཆགས་ཀྱི་ཡོད་རེད་དེ་ལ་ཨ་ནི་ཁོ་རང་ཚོ་གི་དང་པོ་དེ་ཁོ་ཚོས་བཤད་ཀྱི་འདུག་ད་ལྟ་ག་རེ་བསམ། གནམ་གཤིས་བརྟག་བཤེར་གི་ཨ་ནི་འཕྲུལ་ཆས་དེ་འདྲ་བཙུགས་ནས་རི་དེའི་རྩེ་ལ་བཙུགས་འདུག་ད་དེའི་དཔེ་དེབ་ཅིག་རྒྱ་ནག་གི་ད་གནམ་གཤིས་ཉམས་ཞིབ་བྱེད་ཡ་གི་གནམ་གཤིས་འགྱུར་ལྡོག་ལ་ཅིག་ཕན་ཐོགས་ཀྱི་ཡོད་ཟེར་མང་པོ་ཅིག་བཤད་ཀྱི་འདུག་ག་རེ་ནས་ཁོ་རང་ཚོ་གི་ད་ཅིག་ག་རེ་ཟེར་དགོས་རེད། ཁོ་རང་ཚོ་ཚོགས་པ་འདིས་གི་ད་རྒྱ་མཚོ་གི་ནི་མཐོ་ཚད་མི་ཊར། བཞི་སྟོང་དགུ་བརྒྱ་ལྔ་བཅུ་ལྔ་སྟོང་བདུན་བརྒྱ། དྲུག་སྟོང་བཞི་བརྒྱ་ལྔ་བཅུ་བདུན་སྟོང་བརྒྱ་ད་ད་རེས་གི་དེ་ད་བརྒྱད་སྟོང་ཉིས་བརྒྱ་བཅུ་མེད་གཅིག་གི་མཐོ་ཚད་དེ་ལ་རིམ་པ་ཅིག་ནི་ཁོ་རང་ཚོ་གི་དེ་འདྲ་གི་ད་གནམ་གཤིས་བརྟག་བཤེར་གྱི་འཕྲུལ་ཆས་ཡིན་ཟེར་གི་བ་རེད་ད་ཁོ་ཚོ་བཤད་ཡ་ལ་དེ་རེད་ད་ཡང་དག་གི་བཤད་ཡ་ལ། གནམ་གཤིས། བརྟག་བཤེར་བྱེད་ཡ་གི་ཨ་ནི་དེ་འདྲ་གི་འཕྲུལ་ཆས་དེ་ཁོ་ཚོས་ད་བཙུགས་ཚར་ཡིན། ད་ལྟའི་གི་དཔེ་དེ་མ་འོངས་པ་ལ་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་ཅིག་ཧི་མ་ལ་ཡ་རི་རྒྱུད་གི་གནམ་གཤིས་འགྱུར་བ་དང་དེ་ནི་འཛམ་གླིང་གི་གནམ་གཤིས་འགྱུར་ལྡོག་དང། དེ་ནི་ད་བོད་སྒང་བ་གི་གི་ས་ཁུལ་གི་ད་ཅིག་ག་རེ་ཟེར་དགོས་རེད། གནམ་གཤིས་འགྱུར་ལྡོག་གི་ཁྱད་ཆོས་ལ་སོགས་པ་དེ་ལ་ཞིབ་འཇུག་བྱེད་ཡ་ད་ཞིབ་འཇུག། ཕན་ཐོགས་ཀྱི་ཡོད་རེད་ཅེས་བཤད་ཀྱི་འདུག་ད་ལྟའི་ཁོ་རང་ཚོ་རེད་པ་ཁོ་རང་ཚོའི་བྱེད་སྟངས་ཅིག་རེད། གཉིས་པ་གང་ནས་ཁོ་རང་ཚོ་ག་རེ་ཞིབ་འཇུག་བྱས་ཡོད་འདུག་ད་ཁོ་རང་ཚོ་དཔེ་ཁྱད་པར་ཤ་ཆེན་པོ་ཅིག་ཡོད་ཡ་དེ་ནི་ཁོ་རང་ཚོ་གི་ད་དེ་ནང་ལོགས་གི་ཚན་རིག་པ་དེ་ཚོ་ལ་ནི་མི་མི་གི་གཟུགས་པོ་ལ་བརྟག་བཤེར་བྱས་འདུག་ད་བརྟག་བཤེར་བྱས་ཡ་དེ་ནི་ད་རྫ་རི་ས་དེ་འདྲ་མཐོ་མཐོ་ནང་ལོགས་ཨ་ནི་ང་ཚོ་ཨོག་སི་ཇིན། ཉུང་ཉུང་ཡིན་པའི་སྐབས་སུ་མིའི་གི་གི་འདུ་ཤེས། མིའི་གི་འདུ་ཤེས་དེ་དང་མིའི་གི་རིག་པ་དེ་ག་ཚད་ཅིག་འདུག་ཨ་ནི་ད་ག་ནང་བཞིན་ཁོ་ཁྲག་ཤེད་གི་འགྱུར་ལྡོག་ཁྲག་ཤེད་གི་ནུས་ཤུགས་དེ་ཚོ་ལ་འགྱུར་བ་ག་རེ་འགྲོ་གི་ཡོད་ཡ་ད་དེའི་སྐོར་ལ་ཞིབ་འཇུག་བྱས་འདུག་ད་དེའི་ཞིབ་འཇུག་བྱེད་ཡ་དམིགས་ཡུལ་དེ་ག་རེ་རེད་ཟེར་ན་ད་ཅིག་དེ་རེད་ས་ཁོ་ཚོ་སྟོང་གསར་པོའི་སྒང་ནས་ཨ་ནི་མཐོ་སྒང་ན་བསྡད་མཁན་གི། མི་དེ་ཚོ་གི་གཟུགས་པོ། ད་དེ་ག་རེ་ཟེར་དགོས་རེད་གཟུགས་པོ་འགྱུར་བ་དེ་ལ་ཞིབ་འཇུག་བྱས་ནས། མ་འོངས་པ་ན་ཨ་ནི་མཐོ་སྒང་ལ་མི་བསྡད་ཐུབ་ཡ་དང་ནི་འཕྲོད་བསྟེན་ཡག་པོ་ཡོད་ཡག་གི་སྒང་ནས་བསྡད་ཐུབ་ཡག་གི། ནི་ཐད་དེ་ལ་ཞིབ་འཇུག་བྱེད་གི་ཡོད་ཟེར་གི་འདུག་ད་འདི་གལ་ཆེན་པོ་ཞེ་དྲག་འདུག་ཟེར་གི་འདུག་ང་ལྟ་བུ་ཚོ་ན་ད་འདི་རྒྱ་ནག་གི་འདི་འདྲ་རྒྱ་མི་རིགས་ཁོ་ཚོ་བོད་པ་ལ་ཞིབ་འཇུག་ས་གནས་ས་ཐོག་གི་མི་ལ་ཞིབ་འཇུག་བྱེད་ཀྱི་འདུག་བ། ཁོ་རང་ཚོ་རྒྱ་མི་རིགས་རང་ལ་ཞིབ་འཇུག་བྱེད་ཀྱི་འདུག་ད་འདི་གིས་ནི་ད་རྒྱ་ནག་གི་བལ་གྱི་ཆབ་སྲིད་ཆེན་པོ་ཅིག་གི་སྒང་ནས་ཨ་ནི་རྒྱ་མི་དེ་ཚོ་བོད་ཀྱི་ས་ཐོག་ནས་ག་འདྲ་བྱས་བསྡད་ཐུབ་ཀྱི་འདུག་ད་རྒྱ་ནང་ནས་ཡོང་མཁན་གྱི་རྒྱ་མི་དེ་ཚོ་བོད་ནས་བསྡད་ཡ་ལ་ཨ་ནི་དཀའ་ངལ་ག་རེ་འཕྲད་ཀྱི་འདུག་དེ་ལ་གདོང་ལེན་ག་རེ་བྱེད་དགོས་ཀྱི་འདུག་དེ་ལ་ཞིབ་འཇུག་བྱེད་ཀྱི་ཡོད་ཡ་དེ་གསལ་པོ་རེད་ཟེར་གྱི་འདུག་འོ་དེ་འདྲའི་འདི་གི་ལ་ད་ཁོ་རང་ཚོ་གི་གི་ཡོངས་བསྒྲགས་བྱེད་ཡ་གི་གནས་ཚུལ་ནང་ད་འདི་གི་ལ་གནད་དོན་འདི་འདྲ་གཉིས། ཉིད་ཀྱིས་ཁོ་རང་ཚོ་གི་ཞིབ་འཇུག་བྱེད་ཡ་དེ་མཐོང་གི་འདུག་ད་ཁོ་ཚོ་སྤྱི་ཟླ་དགུ་པ་གི། ནི་ཨ་ནི་ཁོ་རང་ཚོ་གི་ད་འདི། ག་རེ་ཟེར་ཇོ་ཇོ་བོ་དབུ་ཡ་གི། སྒང་ལ་ཨ་ནི་དེ་ནི་ད་གྲ་སྒྲིག་བྱས་ནས་ཨ་ནི། སྤྱི་ཟླ་བཅུ་པ་ནང་ལོགས་ལ་ཨ་ནི་ཁོ་རང་ཚོ་གི་ཡ་ད་དེ། གནམ་གཤིས་བརྟག་ཞིབ་ཀྱི་འཕྲུལ་ཆས་དེ་ཚོ་རི་བོའི་སྒང་ལ། བཙུགས་ནས་ཨ་ནི་བཙུགས་ཚར་འདུག། དེའི་ཞོར་དུ་ད་ཁོ་རང་ཚོ་ཞིབ་འཇུག་བྱེད་ཡ་དེ་གཟུགས་པོ་ཞིབ་འཇུག་བྱེད་ཡ་ཨ་ནི་དེ་རེད་ས་དེ་འདྲའི་གང་ལ་ད་ཁོ་རང་ཚོ་གི་དམིགས་ཡུལ་དེ་འདི་གཉིས་ཚད་གི་མ་རེད་ད་ལྟ་མང་པོ་ཞིག་ཁོ་ཚོ་ཚན་རིག་གི་ཞིབ་འཇུག་བྱེད་དགོས་རེད་ད་ཁོ་ཚོ་རྒྱ་ནག་གི་ཡོངས་བསྒྲགས་བྱེད་ཡ་གི་གནས་ཚུལ་ད་དེ་སྒང་ལ་འདི་གཉིས་སྡེ་ཚན་སྡེ་ཚན་ད་ཅིག་ག་རེ་ཟེར་གོ་སྡེ་ཚན་ཆེ་བ་གཉིས་རེད་བསམ་གི། ཡང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེའི་ནང་མི་གྲངས་བཅོ་བརྒྱད་ཡོད་པ་དེ་དག་གིས་སའི་ཆགས་བབ་ཀྱི་མཐོ་ཚད་ཧ་ཅང་ཆེ་བའི་རི་རྩེ་དེ་ལ་ཚན་རིག་དང་འབྲེལ་བའི་ཉམས་ཞིབ་སྣ་ཚོགས་ཤིག་བྱས་ཏེ། གསར་དུ་རང་འགུལ་གྱི་གནམ་གཤིས་ལས་ཁུངས་བཙུགས་པ་དང། རི་བོ་དེའི་རི་རྩེ་ཐོག་ཆགས་པའི་འཁྱགས་པ་དང་གངས་མཐུག་ལོས་ཀྱི་ཚད་འཇལ་བ་དང་འཁྱགས་པའི་ནང་སྙིང་བསྔོགས་པ་དང་ཁ་བ་དང་འཁྱགས་པ་བྲག་རྡོ་བཅས་ཀྱི་མ་དཔེ་རྣམས་བསྡུ་རུབ་བྱས་ཏེ་ཉམས་ཞིབ་མཛད་རྒྱུ་ཡིན་པའི་གནས་ཚུལ་སྤེལ་གདའ། ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེ་དག་གིས་འཕྲུལ་ཆས་བཙུགས་ནས་གནམ་གཤིས་གཅིག་པུ་མིན་པར་སོ་ལྟ་བྱེད་པ་དང་ཆབ་སྲིད་དང་དམག་དོན་སོགས་ཀྱི་རྒྱུ་མཚན་མང་པོ་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་བོད་ཀྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། ཁོ་རང་ཚོའི་ཡང་དག་གི་གཞི་རྒྱུ་དེ་ད་ཁོ་རང་ཚོའི་འདི་འདྲ་གི་ཚན་ཚན་རིག་བརྟག་ཞིབ་ཚོགས་པ་གཅིག་བསྡུས་འགྲོ་བ་ཨ་འདི་ཅིག་ལ་མི་དཔེ་མང་པོ་ཡོད་རེད་ཟེར་གྱི་འདུག་ད་གནམ་གཤིས་ཀྱི་འདིའི་སྐོར་ལ་ཞིབ་འཇུག་བྱེད་ཀྱི་ཡོད་ཟེར་ཡ་དེ་ད་ཁོ་ཚོས་ཁོ་ཚོས་ཡོངས་བསྒྲགས་བྱེད་ཡ་དེ་རེད་དེ་ནས་ད་ད་ཀོང་ཡིག་ཞེས་ཡ་ནང་བཞིན་ཁོའི་མི་གི་གཟུགས་པོ་བརྟག་ཞིབ་བྱེད་ཡ་ད་ནང་བཞིན་དམག་དོན་གྱི་ཆེད་དུ་ཨ་ནི་ཡང་ཁོ་ལོའི་འགན་ཁུར་ཡོད་ན་ཁོ་ཚོས་ཞིབ་འཇུག་བྱེད་ཡ་དེ་ད་རྒྱ་ནག་གི་འགྲོ་སྟངས་རེད་ག་རེ་ན་ཁོ་ཞིབ་འཇུག་སྡེ་ཚན་དེ་རྒྱ་ནག་ལ་ཞིབ་འཇུག་སྡེ་ཚན་དེ་རང་སྐྱ་འཕེར་བའི་གཞུང་གཞུང་དང་མ་འབྲེལ་བའི་དེ་འདྲ་གི་ཞིབ་འཇུག་སྡེ་ཚན་ཡོད་མ་རེད་བ་དེ་འདྲའི་སྒང་ལ་ད་ཁོ་རང་ཚོའི་གཞུང་གི་ཞིབ་འཇུག་སྡེ་ཚན་ཅིག་ཡིན་དུས་སྒང་ལ། ད་གཞུང་གི་ཆབ་སྲིད་དང་བཅས་དམག་དོན་དང་འབྲེལ་བ་ཡོད་ཡ་ཚང་མ་ནི་ས་ཆ་དེའི་འབྲེལ་བ་ཡོད་ན་ནི་ཁོ་ཚོ་ཞིབ་འཇུག་བྱེད་ཀྱི་ཡོད་རེད་བསམ་གྱི་འདུག་དེ་འདྲའི་སྒང་ལ་ད་ཚན་རིག་ཚོགས་པ་འདི་འདྲ་ཞིག་ལ་ནི་ཞིབ་འཇུག་དེ་གཉིས་ཆེད་དུ་གནམ་གཤིས་དང་དེ་ག་ནི་དེ་འདྲ་གཅིག་གི་ཆེད་དུ་ནི་དེ་འདྲ་འགྲོ་སོང་ཆེན་པོ་བཏང་ནི་དེ་འདྲ་ཞིག་ཅིག་བྱེད་ཀྱི་ཡོད་མ་རེད་བསམ་གྱི་འདུག་ད་ཁོ་རང་ཚོ་འདིའི་གི

མང་པོ་ཞིག་དེ་ཚོ་མང་པོ་ཞིག་ལ་བརྟག་ཞིབ་བྱེད་ཀྱི་ཡོད་རེད་བསམ་གྱི་འདུག་འདི་རྒྱ་ནག་གཞུང་གི་ལྟར་ཚན་རིག་ཚན་རིག་གླིང་ཟེར་ཡ་དེ་གི་གོ་སྒྲིག་བྱེད་ཀྱི་ཡོད་རེད་འདུག་འདི་གཞུང་འབྲེལ་གྱི་ཚོགས་པ་ཅིག་རེད་དེ་འདྲའི་སྒང་ལ་ད་གནམ་གཤིས་གཅིག་པུའི་ཆེད་དུ་ཁོ་ཚོ་འདི་འདྲ་འགྲོ་ཡོད་མ་རེད་ཨ་ནི་ད་ལྟ་གནམ་གཤིས་བརྟག་ཞིབ་བྱེད་ཀྱི་ཡོད་མི་གི་གཟུགས་པོ་ལྷག་པར་དུ་རྒྱ་མི་དེ་ཚོ་ཨ་ནི་ད་ཨོག་སི་རྗེན་ཉུང་ཉུང་ཡིན་ཡ་ས་མཐོ་ས་དེ་ནི་ལ་བསྡད་དུས་སྒང་ལ་ཨ་ནི་ཀླད་པ་དང་ཁྲག་ཤེད་དང་སྙིང་དང། ཨ་ནི། དྲན་ཤེས་དང་ཤེས་པ་དང་རིག་པ་དང་ཨ་དེ་ཚོ་འགྱུར་བ་ག་རེ་འགྲོ་འདུག་དེ་བརྟག་ཞིབ་བྱེད་ཀྱི་འདུག་དེ་ག་མི་ཡིན་དེ་ཨ་ནི་མ་འོངས་བ་ན་ཁོ་རང་ཚོ་གི་རྒྱ་མི་དེ་རྒྱ་ད་བོད་པ་ལ་དེ་འདྲ་དཀའ་ངལ་ཡོད་མ་རེད་བ་ད་རྒྱ་མི་རིགས་བོད་གི་ས་ཆ་ས་མཐོ་ས་ལ་མཐོ་ས་ལ་བསྡད་ཡ་དང་ད་ནང་ཁོ་རང་ཚོ་དམག་མི་ས་མཐོ་ས་ལ་བསྡད་ཡ་དེ་ཚོ་ཚང་མ་ལ་ཤེས་ཀྱི་ཡོད་རེད་བསམ་གྱི་འདུག་དེ་འདྲའི་སྒང་ལ་འདི་ཞིབ་འཇུག་ཚོགས་པ་གཅིག་ཡིན་དུས་སྒང་ལ་གཞུང་འབྲེལ་གྱི་ཞིབ་འཇུག་ཚོགས་པ་གཅིག་ཡིན་དུས་སྒང་ལ་གནམ་གཤིས་གཅིག་པུ་མ་ཡིན་པ་བྱས་ཨ་ནི་ཞིབ་འཇུག་བྱེད་ཡག་གི་འབྲེལ་ཡོད་ཀྱི་ཞིབ་འཇུག་བྱེད་ཡག་མང་པོ་ཅིག་ག་རེ་ཟེར་དགོས་རེད་ཡོངས་བསྒྲགས་བྱེད་ཡག་དང་ཡོངས་བསྒྲགས་མ་བྱེད་པ་གསང་བའི་སྒོ་ནས་ཞིབ་འཇུག་བྱེད་ཀྱི་ཡོད་ཚོད་རེད་ཟེར་གི། རི་བོ་ཇོ་བོ་དབུ་ཡ་ཟེར་བ་དེ་ནི་འཛམ་གླིང་ནང་གི་གངས་རི་མཐོ་ཤོས་གངས་རི་ཇོ་མོ་གླང་མ་ཟེར་བའི་ནུབ་མཚམས་སུ་རྒྱང་ཚད་ཀི་ལོ་མི་ཊར་ཉི་ཤུ་ཙམ་བཅས་བོད་དང་བལ་ཡུལ་གྱི་ཧི་མ་ལའི་སོ་ལུ་ཁུམ་བུའི་ས་ཁུལ་གྱི་ས་མཚམས་སུ་ཆགས་ཡོད་པའི་རི་བོ་ཞིག་ཡིན་པ་དང། རི་བོ་དེའི་མཐོ་ཚད་དེ་རྒྱ་མཚོ་ནས་བརྩིས་ན་མི་ཊར་བརྒྱད་སྟོང་ཉིས་བརྒྱ་ཙམ་ཡོད་པ་དང། གངས་རི་ཇོ་མོ་གླང་མ་དང་རི་བོ་ཇོ་བོ་དབུ་ཡ་དེ་ཡང་ལོ་འཁོར་མོའི་རིང་ཁ་བ་དང་གངས་ཀྱིས་བཏུམས་ནས་ཡོད་པ་རེད་གདའ། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ